དགའ་ལྡན་ལྔ་མཆོད་ནི་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་དགེ་ལུགས་པའི་གྲུབ་མཐའི་སྲོལ་གཏོད་མཛད་མཁན་རྗེ་ཙོང་ཁ་པ་ཆེན་པོ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པའམ་སྐུ་གཤེགས་པའི་རྗེས་དྲན་གྱི་དུས་དྲན་ཞིག་ཡིན། དེ་ཡང་རྗེ་ཙོང་ཁ་པ་ཆེན་པོ་ནི་ཕྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོར་མདོ་སྨད་ཙོང་ཁའི་ཡུལ་དུ་སྐུ་འཁྲུངས་ཤིང་དགུང་གྲངས་གསུམ་དང་བདུན་སོ་སོར་རིམ་བཞིན་དགེ་བསྙེན་དང་དགེ་ཚུལ་གྱི་སྡོམ་པ་བཞེས། དེ་ནས་དགུང་གྲངས་བཅུ་བདུན་ལ་སོན་རྗེས་དབུས་སུ་ཕེབས་ཏེ། ས་སྐྱའི་བླ་མ་རྗེ་བཙུན་རེད་མདའ་བ་གཞོན་ནུ་བློ་གྲོས་སོགས་སློབ་དཔོན་དུ་བསྟེན་ནས་མདོ་སྔགས་རིག་གནས་དང་བཅས་ལ་ལེགས་པར་སྦྱངས། དགུང་ལོ་ཉེར་བཞི་པར་དགེ་སློང་གི་སྡོམ་པ་བཞེས་པ་དང། དགུང་གྲངས་སོ་དྲུག་ལོར་སྐྱོར་མོ་ལུང་ནས་འོལ་ཁར་ཕེབས་ཏེ་སྒྲུབ་པ་གཙོ་བོར་མཛད། དེ་ནས་མདོ་རྒྱུད་བསྟན་བཅོས་ཀྱི་དོན་རྣམས་འཆད་པ་དང། རྩོད་པ། རྩོམ་པ་བཅས་ཀྱི་མཁས་པའི་བྱ་བ་རྣམ་གསུམ་གྱི་ཕྲིན་ལས་བསྐྱངས་པས་གངས་ཅན་མཁས་གྲུབ་ཀུན་གྱི་གཙུག་ཏུ་བཀུར། དགུང་ལོ་སོ་བདུན་ལ་འོལ་ཁའི་རྫིང་ཕྱིའི་བྱམས་པ་ཞིག་གསོ་དང། དགུང་ལོ་སོ་དགུར་གཉལ་གྱི་ལུང་རར་ཆོས་འཁོར་བསྐོར། དགུང་ལོ་ཞེ་བརྒྱད་ལ་སྔགས་རིམ་ཆེན་མོ་བརྩམས། དགུང་ལོ་ང་གཅིག་ལ་རྒྱ་ནག་གོང་མ་ཡུང་ལོས་འཇའ་ས་གསེར་ཡིག་དང་ཕྱག་རྟགས་ཕུལ་ཏེ། ལན་གསུམ་བར་དུ་གདན་འདྲེན་ཞུས་ཀྱང་མ་ཕེབས། དགུང་ལོ་ང་གཉིས་ལ་ཕེབས་སྐབས་ལྷ་སའི་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྲོལ་གསར་དུ་བཙུགས་པ་དང། དགུང་ལོ་ང་གསུམ་ལ་དགའ་ལྡན་དགོན་པ་ཕྱག་བཏབ། དགུང་ལོ་ང་དགུ་རུ་དགའ་ལྡན་དུ་སྟག་རྩེའི་སྒྲུབ་མཆོད་སྤེལ་བ་བཅས་ཀྱི་མཛད་པ་རྒྱ་ཆེར་བསྐྱངས་ཏེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་སྐུ་ཞི་བར་གཤེགས། དེའི་ཉིན་རྗེ་ཁོང་ཉིད་ཀྱི་རྗེས་འཇུག་སློབ་མ་དང། དད་ལྡན་སྦྱིན་བདག་ཚོས་མཆོད་འབུལ་བྱས། དེ་བཞིན་མང་ཚོགས་ཀྱི་ཁྲོད་དུ་དགའ་ལྡན་ལྔ་མཆོད་ཐོག་ཁའི་རྩེ་ལ་ཡོད། ཐུག་པ་བག་ཐུག་ཁོག་མའི་གཏིང་ལ་ཡོད་ཅེས་ཡོངས་གྲགས་སུ་བརྗོད་སྲོལ་ཡོད་པ་ལྟར།

རྗེ་ཙོང་ཁ་པ་ཆེན་པོ་དགུང་ལོ་དྲུག་ཅུ་རེ་གཉིས་ལ་ཕེབས་པའི་སྐབས་ལ་ཨ་ནི་དགོངས་པ་རྫོགས་པ་རེད་དེ་ཡང་ཨ་ནི་གཅིག་སྟོང་བཞི་བརྒྱ་བཅུ་དགུ་ལོའི་སྟོན་ཁའི་དུས་ཚོད་ལ་རྗེ་ཙོང་ཁ་པ་ཆེན་པོ་མཆོག་ད་ཐོག་མར་སྟོད་ལུང་བྱས་དེ་ནས་མར་འབྲས་སྤུངས་ལ་ཕེབས་དེ་ནས་ལྷ་སར་ཕེབས་སེ་ར་ལ་ཕེབས་དེ་ཚོ་ལ་ཡང་ཨ་ནི་མང་ཚོགས་ཚོ་ལ་ཡང་གསུང་ཆོས་གནང་ཡ་ལ་སོགས་པ་མཛད་པ་འཕྲིན་ལས་བསྐྱངས་ཨ་ནི་མཐའ་མ་རྗེ་རིན་པོ་ཆེ་རང་ཉིད་ཀྱིས་ཕྱག་བཏབ་པའི་འབྲོག་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བའི་གླིང་ལ་ཡང་ཕེབས་ཨ་ནི་ཐོག་མར་ད་རྗེ་རིན་པོ་ཆེ་རང་ཉིད་ཀྱིས

ཉིན་མོ་དེ་རྗེ་ཙོང་ཁ་པ་ཆེན་པོ་དགོངས་པ་མྱ་ངན་ལས་འདས་པ་རེད་དེ་འདྲ་ཡིན་པ་ཡིན་ཙང་ང་ཚོ་དགའ་ལྡན་ལྔ་མཆོད་ཞུ་ཡས་འདི་ད་རི་བོ་དགེ་ལུགས་པའི་བསྟན་པའི་སྲོལ་འབྱེད་ཆེན་པོ་རྗེ་ཙོང་ཁ་པ་ཆེན་པོ་མཆོག་དགོངས་པ་མྱ་ངན་ལས་འདས་པའི་ང་ཚོ་རྗེས་དྲན་གྱི་ད་འདས་མཆོད་ཀྱི་དུས་ཚོད་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་རྗེ་ཙོང་ཁ་པ་ཆེན་པོ་དགོངས་པ་རྫོགས་ནས་ལོ་དྲུག་བརྒྱ་གཉིས་ཁུག་ཡོད་རེད་ད་ལྟ་ང་ཚོ་དགའ་ལྡན་ལྔ་མཆོད་ཞུ་ཡས་འདི་ད་དེའི་རྗེ་རིན་པོ་ཆེ་དགོངས་པ་རྫོགས་ནས་ལོ་གཅིག་ཕྱིན་པའི་རྗེས་ལ་གཅིག་སྟོང་བཞི་བརྒྱ་ཉི་ཤུའི་ལོ་ལ

ཨ་ནི་ལྔ་མཆོད་ཁང་ཞེས་ཀྱི་མཚན་དེ་དེ་ནས་ཐོགས་པ་རེད་ལྔ་མཆོད་ཁང་དེ་ཧ་ཅང་གི་གལ་གནད་ཆེན་པོ་ཅིག་ལ་ཡང་བརྩིས་གནང་གི་ཡོད་རེད་དཔེ་ཆ་བཞག་པ་ཡིན་ན་རིག་གནས་གསར་བརྗེའི་སྐབས་ལ་དགའ་ལྡན་དགོན་པ་ཆ་ཚང་གཏོར་བཤིག་ཕྱིན་པ་རེད་དེ་ཨ་ནི་དེའི་རྗེས་ལ་ཡང་མང་ཚོགས་ཀྱིས་བསྐྱར་གསོ་གནང་བའི་སྐབས་ལ་དགའ་ལྡན་གྱི་ད་ཐོག་མར་བསྐྱར་གསོ་གནང་ཡ་དེ་ལྔ་མཆོད་ཁང་བསྐྱར་གསོ་གནང་བ་རེད་དེའི་རྗེས་ལ་ཡང་ཨ་ནི་གསེར་གདུང་ཁང་ལ་སོགས་པ་དེ་འདྲས་གནང་ཡོད་དུས་གལ་གནད་ཆེན་པོ་ཅིག་ལ་ཡང་ངོས་འཛིན་གནང་པ་དེ་དེ་ནི་གསལ་པོ་ཅིག་ཆགས་ཀྱི་ཡོད་རེད་དེ་དང་དུས་མཉམ་དུ། ནི་ལྷ་ས་ལ་ཆ་བཞག་པ་ཡིན། ནི་ད་ལྟ་སྣེའུ་དཔོན་ནམ་མཁའ་བཟང་པོ་དང་ཁོང་གི་སྐུ་མཆེད་རྣམ་པ་ཚོས་ནི་སྦྱིན་བདག་གནང་བྱས་ད་ལྟ་རྗེ་ཙོང་ཁ་པ་ཆེན་པོའི་དངོས་སློབ་སེ་ར་ཕྱག་བཏབ་མཁན་ནི་བྱམས་ཆེན་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ནས་རྗེ་རིན་པོ་ཆེ་རང་ཉིད་ནི་ད་རྒྱུན་རིང་པོ་སྐུ་མཚམས་ལ་བཞུགས་མྱོང་ས་ད་ལྟ་ར་ཁ་བྲག་ལ་ཡ།

ལྷག་པར་དགེ་ལུགས་པ་ཚོས་མཆོད་འབུལ་རྒྱ་ཆེ་གནང་ལམ་ཡོད་པའི་ཐོག་དགོང་དྲོ་དགོན་སྡེ་ཁག་དང་མི་ཚང་སོ་སོའི་ཐོག་ཁར་གླིང་མེ་ཞེས་མཆོད་མེ་གང་མང་ཕུལ་ཏེ་འདོན་རྟ་དབྱངས་དང་བཅས་དམིགས་བརྩེ་མ་འདོན་སྲོལ་ཡོད་པ་མ་ཟད། བཞི་མཆོད་དང་ལྔ་མཆོད་ཀྱི་མཆོད་མེ་བཞུ་སྟོབས་ཆེ་ཆུང་ལ་གཞིགས་པའི་རྗེས་ལོའི་ནང་ལོ་ཕྱུགས་དང་ནད་མུག་འབྱུང་མིན་གྱི་རྟགས་པ་བཤད་སྲོལ་ཡོད།
ལྔ་བཅུ་ང་དགུའི་གོང་ལ་ད་ལྟ་ང་ཚོ་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུ་སྟངས་དེ་ཨ་ནི་གཞུང་འབྲེལ་གྱི་སྲུང་བརྩི་ཞུ་སྟངས་ཀྱི་རིགས་གཅིག་དང་དམངས་ཁྲོད་ཀྱི་སྲུང་བརྩི་ཞུ་སྟངས་ཀྱི་རིགས་གཉིས་ཆགས་བསྡད་ཡོད་རེད། ད་གཞུང་འབྲེལ་གྱི་སྲུང་བརྩི་ཞུ་སྟངས་དེ་ང་ཚོ་བོད་ཟླ་བཅུ་པའི་ཚེས་པ་ཉི་ཤུ་ལྔའི་ཉིན་མོ་དེ་ནམ་རྒྱུན་ཡོངས་གྲགས་ང་ཚོ་ཕོ་བྲང་པོ་ཏ་ལ་ལ་ཡ་ཨ་ནི་བོད་གཞུང་གི་གཞུང་ཞབས་པ་རྣམ་པ་ཚོ་ཨ་ནི་རྩེ་དྲུང་ཚོ་ང་ཚོ་དྲུང་ཇ་བཅས་ཀྱི་ཞོགས་པའི་ལྷན་འཛོམས་གནང་ཡ་ཡོད་རེད་དེའི་སྐབས་ལ་དྲུང་ཇ་ཚོགས་དྲུང་ཇ་ཚོགས་པའི་སྐབས་ལ་དམིགས་བསལ་ནི་རྩེ་ཤོད་ཀྱི་ཞབས་གསར་བ་གཉིས་མདོར་བསྡུས་པ་ཡིན་ན་རྩེ་དྲུང་དང་ཤོད་དྲུང་གི་ད་གཞུང་ཞབས་གསར་བ་གཉིས་དེ་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་ལ་ཡང་མཇལ་ཁ་ཞུ་ཡ་དེ་དགའ་ལྡན་ལྔ་མཆོད་ཀྱི་དུས་ཆེན་དང་བསྟུན་ནས་མཇལ་ཁ་ཞུ་ཡ་གི་མཛད་སྒོའི་རིམ་པ་རེ་བ་གཅིག་རེད།

སྐུ་གདུང་བཞུགས་སའི་མཆོད་ཁང་ཁག་ལ་ཡང་ད་ལྟ་དགའ་ལྡན་ལྔ་མཆོད་ཀྱི་ང་ཚོ་མཆོད་འབུལ་ཞལ་འདོན་གསུང་ཡ་ལ་སོགས་པ་གནས་གཟིགས་དང་གཙོར་ད་མཆོད་འབུལ་དེ་གས་གནང་གི་ཡོད་རེད་ད་འདི་ང་ཚོ་གཞུང་འབྲེལ་གྱི་མཛད་སྒོའི་རིམ་པ་འདྲ་པོ་གཅིག་དེ་རེད་ད་འདི་ནས་ང་ཚོ་དམངས་ཁྲོད་ཀྱི་ད་ད་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུ་སྟངས་དེ་རེད་དེ་ཡིན་དུས་ད་ང་ཚོ་མང་ཚོགས་ལ་ཡང་ད་ཆུ་གོང་ལ་ཞུས་པ་ནང་བཞིན་རེད་རྗེ་ཙོང་ཁ་པ་ཆེན་པོ་དགོངས་པ་རྫོགས་ནས་ལོ་གཅིག་གི་རྗེས་ལ་ད་ལྔ་མཆོད་དེ་ཐོག་མར་ནི་སོས་ལྟེ་བ་ནས་བྱས་པ་གཅིག་གི་ད་བོད་ཆོལ་ཁ་གསུམ་རེད་དེ་ནང་བཞིན་གྱི་ཆེན་པོ་ཧོར་གྱི་ཡུལ་ལ་སོགས་པ་དེ་ཡེ་ལ་ཡང། ནི་རྗེ་རིན་པོ་ཆེའི་དགོངས་རྫོགས་དུས་ཆེན་དགའ་ལྡན་ལྔ་མཆོད་ཟེར་དེ་སྲུང་བརྩི་བྱས་ཧ་ཅང་གི་དར་ཁྱབ་ཆེན་པོ་བྱུང་བྱུང་བ་ཙམ་མ་ཟད་ལྔ་བཅུ་ང་དགུའི་གོང་ལ་ཆ་བཞག་པ་ན་གཞུང་འབྲེལ་གྱི་ནི་མཛད་སྒོའི་དེ་འདྲའི་གི་ཁ་གསོ་ལ་མཛད་རིམ་ལ་ལ་དམིགས་བསལ་ཡོད་པ་གཅིག་ཆགས་བསྡད་ཡོད་རེད་དེ་དང་བསྟུན་ནས་ནི་མང་ཚོགས་ཚོས་སོ་སོའི་ཉེ་གནས་ལ་ཡོད་པའི་ད་སྐུ་གསུང་ཐུགས་རྟེན་བཞུགས་གནས་ཀྱི་ལྷ་ཁང་ཡིན་ནི་རེད་དེ་ནང་བཞིན་གྱི་བཀའ་འགྱུར་བསྟན་འགྱུར་བཞུགས་སའི། ཨེ་ནི་གཙུག་ལག་ཁང་ཡིན་ནི་རེད། ཨེ་ནི་དགེ་འདུན་གྱི་སྡེ་དགོན་པ་ལ་སོགས་པ་ག་རེ་ཡོད་པ་ཡིན་ནི་དེ་ཚོར་ཡ་ད། སོ་སོ་སོའི་དཔལ་འབྱོར་གྱི་འཁོས་ཁ་ལ་དཔག་པས་ཨེ་ནི་ཡར་དཀོན་མཆོག་ལ་མཆོད་པ་ཕུལ་ཡ་ཡིན་ནི་རེད་བར་དུ་དགེ་འདུན་ལ་བསྙེན་བཀུར་ཞུ་ཡ་ཡིན་ནི་རེད་མར་ངན་སློང་ལ་སྦྱིན་པ་བཏང་ཡ་ལ་སོགས་པ་མདོར་བསྡུས་པ་ཡིན་ན་ཨེ་ནི་ཕྱག་འཚལ་སྐོར་སྐྱོད་དང་ཁ་འདོན་དགེ་སྦྱོར་ལ་སོགས་པ་ཨེ་ནི་དཀར་པོ་དགེ་བའི་ལས་ལ་ཡང་བརྩོན་ཡ་གི་མཆོད་མཇལ་འགྲོ་ཡ་ལ་སོགས་པ་དེ་འདྲ་ཡི་གི་རིགས་གཅིག་ཆགས་བསྡད་ཡོད་རེད

དགའ་ལྡན་ལྔ་མཆོད་ཆེན་མོ་ཞེས་བོད་ཡུལ་ཆོལ་ཁ་གསུམ་དུ་དད་ལྡན་མང་ཚོགས་ཀྱིས་མཆོད་པ་ཕུལ་བ་དང། ཕྱག་འཚལ་བ། སྨྱུང་གནས་བསྲུང་བ། དམིགས་བརྩེ་མ་འདོན་པ། དཀར་པོའི་ལས་བགྱི་བ་སོགས་ཆོས་ཀྱི་ཆོ་ག་རྒྱ་ཆེན་པོ་བྱེད་སྲོལ་དེ་བྱུང་ཞིང་དེང་གི་དུས་སུ་བོད་ཡུལ་ཙམ་དུ་མ་ཟད་འཛམ་གླིང་གི་ས་ཕྱོགས་གང་སར་དད་ལྡན་སེར་སྐྱ་ཡོངས་ཀྱིས